ཕྱིར་རོ་སྙམ་དུ་བསམས་ཏེ་མཛོད་ལས་རྩིབས་སོགས་ཕྱིར། མྱུར་བར་འགྲོ་སོགས་ཟེར་བ་ལ་ཡང་རྒྱག་སྟངས་གཅིག། རྩིབས་སོགས་ཕྱིར་ཟེར་བ་ལ་རྒྱག་སྟངས་གཅིག། བཙུན་པ་དབྱངས་སྒྲོགས་ཀྱི་རྒྱག་སྟངས་དང་གི་ཆུ་བཞི་གི་རྒྱག་སྟངས་དེ་རེད་འོ་དེ་རེད། ཞེས་སྒྲ་མི་བའི་མཁས་པ་ཉིད་དེ། འདི་ནི། ཞེས་སོ། དེ་དག་ནི་བསྒྲུབ་བྱའི་ཕྱོགས་རེ་བ་ལ་འཁྲུལ་པའི་ལུགས་དེ་དག་དོར་ལ། འདིར་ནི་ལུང་དང་རྟོགས་པའི་ཆོས་ཐམས་ཅད་ཆོས་འཁོར་དུ་འདོད་པར་བྱ་སྟེ། ད་གསེར་ཕྲེང་ནང་ལ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ད་ལུང་དང་རྟོགས་པའི་ཆོས་ཚང་མ་ལོ་ཆོས་འཁོར་རེད། མཐོང་ལམ་གཅིག་པུ་ཆོས་འཁོར་རེད་ཟེར་ཡ་འདྲ་བ་ལ་ད་དེ་ཚོས། ག་ས་ད་རང་ལུགས་མིན་གསུངས་པ་བྱེ་བྲག་སྨྲ་བའི་ལུགས་རེད། འདིར་ནི་ལུང་དང་རྟོགས་པའི་ཆོས་ཐམས་ཅད་ཆོས་འཁོར་དུ་འདོད་པར་བྱ་སྟེ། ཆོས་འཁོར་གསུམ་གྱི་གསུང་རབ་ཐམས་ཅད་བསྡུས་པ་དང། ཆོས་ཀྱི་འཁོར་ལོ་རིམ་པ་གསུམ་པོ་དེ་གའི་རྒྱལ་བའི་གསུང་རབ་གང་ག་འདུས་འགྲོ་གི་རེད་ལམ་ཐམས་ཅད་ལ་ཡང་ཆོས་འཁོར་གྱི་དོན་དམིགས་པའི་ཕྱིར་རོ་ཞེས་གསུངས། ཆོས་འཁོར་བསྐོར་བར་བསྐུལ་ཚེ་མཎྜལ་ཡོད་ན་མཎྜལ་ས་གཞི་སྟེང་ཕྱོགས་བཞི་དང་མཚམས་བཞི་དབུས་བཅས་ལ་ཚོམ་བུ་རེ་རེ་སྟེ་ཚོམ་བུ་དགུ་བཀོད་ནས་གསེར་གྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་ཕུལ་ནས་གསོལ་བ་འདེབས་པའི་མོས་པ་དང། ད་ཆོས་འཁོར་བསྐོར་བར་བསྐུལ་བའི་ཚིག་སླེབས་སོང་ན། འདོད་པ་དང། ཚིག་སྟོན་པའི་གང་ལ་དཔེར་ན། ཕོ་གཞོན་ཆེན་ཟེར་བཅུ་ཚོས་འབུལ་ཏེ་མཐའ་ཡས་གྲུ་དེ་བསད་ཡར་བསྒྲགས་པ་དང། རེ་བ་དང། འོ་ད་དེ་འགྲིག་གི་དེ་ནས། རྗེ་བཙུན་བླ་མ་དམ་པ་ཁྱེད་ནས་ཆུ་བོ་དཀར་ལ་ཆིན་ཚེ་སྤྲིང་དེ་ནས་བསད། དགའ་ལྡན་བླ་ཆེན་ཡིན་ན། བླ་མ་མཆོད་པ་ཡིན་ན་ཕོ་གཞོན་བསད་ཅེས་རེ་བ་དང། ག་འབྱེད་པའི་ཆུ་མགོ་བསྐོར་བ་བསྐོར་བའི་ཁ་ཐུག་ཐད་ལ་ཨ་ནི་མེ་འབྲེལ་ཡོད་ན། སོ་སོ་ལ་མེ་འབྲེལ་ཡོད་པ་ཡིན་ན། ཨ་ནི་མེ་འབྲེལ་དེ་བི་གས། ད་འདུག་ཟེར་བི་གས་ཕྱི་ལྟར་བཏང་ཡང་དེ་འཇིགས་པ་བྱེད། ཕྱི་ལོགས་ལ་ཕར་མང་པོ་བྱས་ནང་ལོགས་ལ་གསུམ་བྱས་ད་ཚོམ་བུ་བཀོད་ཡས་དེ་ཚོམ་བུ་དགུ། ཕྱོགས་བཞི་ལ་མཚམས་བཞི། རེ་བ་ད་བརྒྱད་བྱས་དཀྱིལ་དེ་ལ་གཅིག་བྱས་དགུ། ཚོམ་བུ་དགུ་བཀོད། ཚོམ་བུ་དགུ་བཀོད་ས་ནི། བཀོད་ནས་དེས་པའི་གསེར་གྱི་འཁོར་ལོ་རྩིབས་སྟོང་དང་ལྡན་པ་ཡིན་བསམ་པ་བྱས་ནས། ཡར། མོས་ནས། དེ་ནས། རྩིབས་སྟོང་དང་ལྡན་པ་ཕུལ་ནས། གསོལ་བ་འདེབས་པའི་མོས་པ་བྱ། ད་ཆོས་འཁོར་བསྐོར་བ་ནང་སོ་རང་བླ་མ་ལ་ཡར་གསོལ་བ་བཏབ་ཡ་དེ་རེད། གསོལ་བ་འདེབས་པའི་མོས་པ་དང། དེ་ཡང་དེ་ནི་རང་ཉིད་ཚངས་པ་ཆེན་པོར་མོས་ནས། དེ་ལས་རང་འདྲ་གྲངས་མེད་སྤྲུལ་ཏེ། སོ་སོ་པའི་ཚངས་པ་ཆེན་པོ། བྱས་རེ་བ་དང་མོས་ནས། ཚངས་པ་ཆེན་པོའི་བཟོ་ལྟ་བྱས་དགོངས་དགོས་ཀྱི་ཡོད་ཀྱི་མ་རེད་རྣམ་པ་རྣམ་པ་སོ་སོ་དགེ་སློང་རེ་བ་དང་ཆོས་གོས་གྱོན་བསྡད་ཡོད་རེད། ཡིན་ན་ཡང་ད་མོས་ནས་ཚངས་པ་སངས་རྒྱས་བཅོམ་ལྡན་འདས་ལ་སྔ་མ་བས་ཆོས་འཁོར་བསྐོར་བར། བསྐུལ་བ་པོ་གི་ཚངས་པ་ཡོད་རེ་བ་དང་འོ་དེ། ཡིན་པས་པདྨོའི་མོས་པ་དྲག་པོ་བསྐྱེད། ཨ་ནི་སོ་སོ་ནས་ཕར་སྤྲུལ་པ་མང་པོ་ཕར་སྤྲུལ། དེ་ལས་རང་འདྲ་གྲངས་མེད་པར་སྤྲུལ་ཏེ་ཕྱོགས་བཅུའི་སངས་རྒྱས། བྱུང་ན་པའི་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ཚང་མ་ལོ་ལ་པའི་ཨ་ནི་གསེར་གྱི་འཁོར་ལོ་ཕུལ་ནས་དེ་ནས་ཆོས་འཁོར་བསྐོར་རོགས་བྱེད་ཞུ་ཡ་ཅིག་རེད། དེ་ཡང་མ་ལྕོགས་ན་ཚོགས་ཞིང་གི་གྲངས་ལྡན་ལ་འབུལ། ཚོགས་ཞིང་བསྒོམ་བྱ་ཡོད་རེད་པ་དང་འོ་ད་ཚོགས་ཞིང་གི་གྲངས་དང་མཉམ་པའི་གསེར་གྱི་འཁོར་ལོ

ལོངས་སྐུ་སོགས་ལ་ལོངས་སྐུའི་རྣམ་པ་ཅན་གྱི་སངས་རྒྱས་རེད་པ་དང། ཨོ་ད་རྒྱལ་བ་རྡོ་རྗེ་འཆང་དང་དང་ལོངས་སྐུའི་རྣམ་པ་ཅན་ལ་ཆོས་འཁོར་བསྐོར་བ་བསྐུལ་བའི་ཡན་ལག་དེ་དམིགས་བསལ་དགོས་དགོས་ཡོད་མ་རེད། ག་དུས་ཡིན་ནའི་པའི་ཆོས་འཁོར་བསྐོར་བསྐོར་རེད་པ་དང། གནས་ངེས་པ་དང་ངེས་པ་ལྔ་ལྡན་རེད་པ་དང། དེ་ནས་པའི་ཆོས་ཐེག་པ་ཆེན་པོའི་ཆོས་ལ། རེད་པ་དང། འཁོར་ངེས་པ་དེ་ནས་བྱང་སེམས་འཕགས་པ་ཤ་སྟག་གིས་བསྐོར་ནས་དེ་ལ་ཐེག་པ་ཆེན་པོའི་ཆོས་བེ་གའི་གསུང་གསུང་བཞུགས་ཡོད་ཙང་ཨ་ནི་གསུང་གསུང་བཞུགས་པའི་སྐབས་དེ་དུས་གསུང་རོགས་གནང་ཞུ་དགོས་མ་རེད་པ། ད་མཆོག་གི་སྤྲུལ་སྐུའི་རྣམ་པའི་ཚུལ་ཡིན་ན་འོ་ད་ཨ་ནི་གདུལ་བྱ་ཐུན་མོང་བ་ལ་ཨ་ནི་ཆོས་མ་གསུངས་པའི་ཚུལ་འདྲ་པོ་བཞུགས་ནས། བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཞག་བཞི་བཅུ་ཞེ་དགུའི་བར་དུ་ཨ་ནི་ཆོས་མ་གསུངས་བཞུགས་པ་རེད་པ་དང་རྡོ་རྗེ་གདན་དུ་སངས་རྒྱས་པའི་མཛད་པ་མཛད། དེ་ནས་ཆོས་མ་གསུངས་ནས་ཞག་བཞི་བཅུ་ཞེ་དགུའི་བར་དུ་མི་སྨྲ་ནགས་ཀྱི་ཚལ་དུ་གནས་པར་བྱ། རེད་པ་དང། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། འོ་ད་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོས་རྙེད། སུ་ལ་བསྟན་ཀྱང་གོ་བར་མི་ནུས་པས་མི་སྨྲ་ནགས་ཀྱི་ཚལ་དུ་གནས་པར་བྱ། འོ་ད་ངས་བེ་གའི་བདུད་རྩི་ལྟ་བུའི་ཆོས་ཟབ་པ་དང་ཞི་བ་དང་སྤྲོས་པ་དང་བྲལ་བའི་ཁྱད་ཆོས་ལྔ་ལྡན་གྱི་བེ་གའི་ཆོས་པའི་ཡང་དག་པ་ཅིག་ངས་རྙེད་གསུངས་སུ་དག་གོ་འཕང་ཐོབ་གསུངས། ཡིན་ན་ཡང་ངས་རྙེད་ཡག་གི་ཆོས་དེ་ཕར་བཤད་ན་སུ་གང་གིས་ཧ་གོ་གི་མ་རེད།

འོ་ད་ལྷ་ཡི་དབང་པོ་བརྒྱ་བྱིན་དང་ཚངས་པ་དང་འོ་ད་དེ་ཚོ་གིས་དེ་ནས་ཡར་གསོལ་བ་བཏབ་ནས་ཆོས་འཁོར་བྱེད་དང་ཨ་ནི་དེ་གིས་དེ་ནས་ཆོས་ཀྱི་འཁོར་ལོ་དེ་གིས་ད་སྒོར་དབུས་འདྲ་པོ་བྱས་ནས་ད་ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་ཡ་དང་འོ་ད་གང་ཆེ་ཆོས་འཁོར་རང་རང་ཆོས་འཁོར་བསྐོར་བ་ནི་ད་པའི་ཆོས་འཁོར་མྱ་ངན་ལས་མ་འདས་བར་དུ་ཆོས་འཁོར་བསྐོར་བའི་མཛད་པ་མཛད་པ་རེད། འོ་ད་དེ་ཡིན་ད་རྟེན་འབྲེལ་གྱི་གནད་ཡོད་རེད། ཆོས་ཀྱི་འཁོར་ལོ་ཕུལ་བའི་མོས་པ་བྱ། ད་དྲུག་པ་མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པའི་ཡན་ལག། མྱ་ངན་ལས་མི་འདའ་བར་གསོལ་བ་འདེབས་པའི་ཡན་ལག་ནི་མདོ་ལས། སངས་རྒྱས་མྱ་ངན་ཡོངས་མི་འདའ། འོ་ད་ཆོས་ཀྱང་ཉམས་པར་མི་འགྱུར་ཟེར་ཡ་དེ་ཏྲི་ཀས། ཞེས་སོགས། ལྟར། སྤྱིར་སངས་རྒྱས་མྱ་ངན་ལས་འདའ་བ་དང། ཆོས་ནུབ་པ་མེད་ཀྱང། དངོས་གནས་བྱས་ན་སངས་རྒྱས། སངས་རྒྱས་ཟེར་ན། མྱ་ངན་ལས་འདའ་ཡ་ཡོད་མ་རེད་པ་ད།

ད། འཇིག་རྟེན་གྱི་སྐད་ཆ་བྱེད་ཀྱི་ཡིན་ན་སངས་རྒྱས་ས་ནས་དགོངས་པ་རྫོགས་ཡ་ཡོད་མ་རེད་ད་དོན་དག། དགོངས་པ་མྱ་ངན་ལས་འདའ་ཟེར་ཡ་དེ། འདི་གི་མྱ་ངན་ལས་མི་འདའ་ཟེར་ཡ་དེ་སངས་རྒྱས་ནས་དགོངས་པ་རྫོགས་ཡ་ཡོད་མ་རེད། སྤྱིར་སངས་རྒྱས་མྱ་ངན་ལས་འདའ་བ་དང་ཆོས་ནུབ་པ་མེད་ཀྱང། དེ་ཡིན་ཙང་ཆོས་ནུབ་ཡ་སངས་རྒྱས་ཀྱི་ཆོས་ནུབ་ཡ་ཡོད་མ་རེད། འཇིག་རྟེན་གྱི་ཁམས་ལ། འཇིག་རྟེན་གྱི་ཁམས་གཅིག་ལ་བི་གའི་ཆོས་ནུབ་པ་ཡིན་ན་གཅིག་ལ། ཨ་ནི་ཆོས་དར་བསྡད་ཡོད་རེད་གཅིག་ལ་ནུབ་ན་གཅིག་ལ་དར་བསྡད་ཡོད་རེད་པས་རྩ་བ་ནས་བའི་ཆོས་ནུབ་ཡ་དེ་རིགས་མེད་པ་རེད། ཆོས་ནུབ་པ་མེད་ཀྱང། མཆོག་གི་སྤྲུལ་སྐུ་མྱ་ངན་ལས་འདའ་བར་སྟོན་པ་ལ་མྱ་ངན་ལས་མི་འདའ་བ་གསོལ་བ་འདེབས་དགོས། ད་མཆོག་གི་སྤྲུལ་སྐུའི་མཛད་པ་བཅུ་གཉིས་ནང་ལོགས་ལ་མྱ་ངན་ལས་འདའ་བའི་མཛད་པ་གཅིག། དགོངས་པ་རྫོགས་པའི་མཛད་པ་གཅིག་ད་དོན་དག་འདི་རེད་བ། འདི་མྱ་ངན་ལས་འདའ་ཟེར་མི་གནས་པའི་མྱ་ངན་ལས་འདའ་བ་དང་དེ་འགྲིག་གི་མ་རེད། དོན་དག་འདི་འདི་ནི་ཞེ་ས་ཆེ་བའི་སྐད་ཆ་རེད་དེ། མྱ་ངན་ལས་འདའ་ཟེར་དེ་དོན་དག་འདི་ནི། མྱ་ངན་ལས་མི་འདའ་བར་གསོལ་བ་འདེབས་སོ་འདེབས་དགོས། དེ་མ་བཏབ་ན་སྐྱོན་ཆེ་སྟེ། སངས་རྒྱས་མྱ་ངན་ལས་འདའ་ཁར། དེ་ནས་མྱ་ངན་ལས་འདའ་བའི་མཛད་པ་མཛད་ཁར་ཟེར་དགོས་རེད་བ་ད། དེ་ནས་དེ་བཞིན་གཤེགས་པ་ནི་མི་འཇིགས་པ་བཞི་དང་རྫུ་འཕྲུལ་གྱི་རྐང་པ་བཞི་ལ་བསྟེན་སྒོམ་མང་དུ་མཛད། རྡོ་རྗེ་ལྟ་བུའི་སྐུ་བརྙེས་པས་སངས་རྒྱས་ཀྱིས་བཞུགས་པར་བཞེད་ན། སངས་རྒྱས་རང་གི་དགོངས་པ་ལ་བི་གའི་ཡུན་རིང་པོ་བཞུགས་དགོས་དགོངས་ན་བསྐལ་པའམ་བསྐལ་པ་བས་ལྷག་པ་བསྐལ་པ་ལས་བསྐལ་པ་ལྷག་པ་བས་བཞུགས་ཐུབ་ཀྱི་རེད། བཞུགས་ཐུབ་ཀྱི་རེད། བཞུགས་ཆོག་གི་རེད་གསུངས་པ་རེད། བཞུགས། ཞེས་ཨ་ནི་ཀུན་དགའ་བོ་ལ་གསུངས་ཀྱང། ཀུན་དགའ་བོ་བདུད་ཀྱིས་བྱིན་གྱིས་བརླབས་ནས་བདུད་དགའ་རབ་དབང་ཕྱུག་གིས་ཀུན་དགའ་བོ་ལ་བདུད་ཀྱིས་བྱིན་གྱིས་བརླབས་པས་དོན་མ་གོ་ནས། སངས་རྒྱས་ཀྱིས་དེ་འདྲས་ཅིག་གསུངས་པ་རེད་དེ་དོན་དག་ཧ་མ་གོ་ནས། དོན་དག་ཧ་མ་གོ་ཡག་གསོལ་བ་བཏབ་པའི་རྟགས་མ་བྱུང་རེད། དོན་མ་གོ་ནས་གསོལ་བ་མ་བཏབ་པས། སྟོན་པ་དགུང་ལོ་བརྒྱད་ཅུ་རྫོགས་པར་མྱ་ངན་ལས་འདས་པ། ལྟར་རོ། དགུང་ལོ་བརྒྱད་ཅུ་རྫོགས་བརྒྱད་ཅུ་གྱ་གཅིག་པའི་ཐོག་ལ། བརྒྱད་ཅུ་ཆ་ཚང་རྫོགས་ནི། ཨ་ནི་བི་གའི་གྱ་གཅིག་པའི་ཐོག་དེ་ལ། འདི་ནི། མྱ་ངན་ལས་འདས་པ་ལྟར་ཡིན་པས། གསོལ་བ་འདེབས་དུས་ལས་མ་ཡོལ་བ་གལ་ཆེ། ཨ་ནི་དེའི་བར་མཚམས་ལ་དེ་ལ། ཀུན་དགའ་བོ་གིས་གསོལ་བ་མ་བཏབ་པའི་བར་མཚམས་ལ་དེ་ལ། ཨ་ནི་བདུད་དགའ་རབ་དབང་ཕྱུག། སངས་རྒྱས་ཀྱི་སྐུ་མདུན་ལ་བཅར་ནས། འདུག་བ་ད། བཅར་ནས། འོ་ད་སངས་རྒྱས་བི་གའི། གདུལ་བྱ་རྫོགས་པ་ཡིན། འགྲོ་དོན་རྫོགས་ཚར་ཡིན། སངས་རྒྱས་སྐུ་ན་སྨིན་པོ་ཞེ་དྲག་བྱུང་བཞག། ད་མྱ་ངན་ལས་འདའ་རྒྱུའི་དུས་ཚོད་རན་དུ་ཡོད། བྱས་ནས་ཞུས་བཞག་རེད་དེ་བར་མཚམས་ལ། ཀུན་དགའ་བོ་ཡང། མྱ་ངན་ལས་མི་འདའ་རོགས་བྱས་ཏེ་གསོལ་བ་བཏབ་ཡ་མ་བྱུང། ད་བར་གྱི་ཡིག་ནི་འགྲོ་བའི་བར་དེ་ལ་གཅིག་ལ་བདུད་དེ་བཅར་ནས། དེ་ཡིན་ད་ལྟ་དེ་ལ་གསན་པའི་བཟོ་འདྲ་བོ་བྱས་ནས་ད་དེ་གི་རྟེན་འབྲེལ་འདྲ་བོ་བྱས་ནས་ཨ་ནི་མྱ་ངན་ལས་འདས་པའི་མཛད་པ་འདི་མཛད་བཞག་རེད། འོ་དེ་རེད། སངས་རྒྱས་བཅོམ་ལྡན་འདས་ཡིན་ནས་འཛམ་བཟའ་བདུད་ཀྱི་ཞུ་ཡ་དེ་གསན་དགོས་ཡ་དེ་འདྲའི་ཡོང་གི་ཡོད་རེད་རྟེན་འབྲེལ་གྱི་གནད་ཀྱིས། འོ་དེ་ནས། འདི་ནི། གསོལ་འདེབས་དུས་ལས་མི་ཡོལ་བ་གལ་ཆེ་ཟེར། འདིའི་སྐབས་མཎྜལ་ལ་ཚོམ་བུ་ལྔ་བཀོད་དེ་རྡོ་རྗེ་ཁྲིར་མོས། ད་མྱ་ངན་ལས་མི་འདའ་བར་གསོལ་བ་བཏབ་ཡོང་དུས་སྒང་ལ། རེད་བ་ད། ཨ་ནི། མཎྜལ་སྒང་ལ། ཚོམ་བུ་ལྔ། རེད་བ་ད་དཀྱིལ་དེ་ཚོམ་བུ་བྱས་ཕྱོགས་བཞི་ལ་ཚོམ་བུ། ཚོམ་བུ་གསུམ་ལ་འདི་རུ་རེད་བ། འོ་དེ་བྱས་ནས། ད་དེ་རྡོ་རྗེ་ཁྲི། ཟེར་བ་དང་རྡོ་རྗེ། འོ་ད་རྡོ་རྗེ་ཁྲི་སེང་གེའི་ཁྲི་འདྲ་བ་རེད་རྡོ་རྗེ་ཁྲི། རྡོ་རྗེ་ཁྲི་ལ་མོས་ནས། རྡོ་རྗེའི་ཁྲིར་མོས་ནས། དེ་ཡང་ཚོགས་ཞིང་གི་གྲངས་དང་མཉམ་པའི་ཁྲི་ཕར་སྤྲུལ་ནས་ཕུལ་ན་ཡང་འགྲིག་གི་རེད། གྲངས་སམ། ཨ་ནི་མ་ནུས་ན་ཁྲི་གཅིག་ཕུལ་བ་ཚོགས་ཞིང་གི་ཁྲིར་ཁྲི་ཆེན་པོ་གཅིག་ཡོད་བ། སེང་གེའི་ཁྲི་ཆེ་ཐག་ཆོད་ཅིག་བསྡུས་འདས་འོ་དེ་ལ་ཕར་ཐིམ་ནས་མོས་པ་བྱས་ན་འོ་དེ་རེད།

དགེ་བའི་རྗེས་སུ་བསྔོ་བ་བྱེད་ཡ་དེ་གལ་ཆེ་སྟེ། འདི་དང་ཀུན་སློང་བཅོས་པ་གཉིས་ལ། བཀའ་གདམས་བློ་སྦྱོང་ལས། ཐོག་མཐའ་གཉིས་ལ་བྱ་བ་གཉིས། ཞེས་གསུངས། བསྔོ་སྨོན་གཉིས། སྔ་མར་ཕྱི་མས་ཁྱབ། བསྔོ་བ་དང་སྨོན་ལམ་ཟེར་ཡ་དེ་བསྔོ་བ་ཡིན་ན་སྨོན་ལམ་ཡིན་པས་ཁྱབ། སུས་ཁྱབ། སྨོན་ལམ་ཡིན་ན་བསྔོ་བ་ཡིན་པས་ཡང་མ་ཁྱབ།

བསྔོ་བ་ཡིན་པས་ཡང་ཁྱབ་དགོས་མ་རེད། སྨོན་ལམ་ཡིན་ན་བསྔོ་བ་ཡིན་དགོས་ཀྱི་མ་རེད། དེ་ག་རེད་ཟེར་ན་བསྔོ་བ་ལ་བསྔོ་གཞིའི་རྫས་ཡོད་ནས་བསྔོ་བ་དགོས། བསྔོ་བ་ཟེར་ཡ་དེ་ལ་བསྔོ་གཞིའི་རྫས་ཅིག་དགོས་ཀྱི་རེད། བསྔོ་གཞིའི་རྫས་མེད་ན། དེ་སྨོན་ལམ་རེད་མ་གཏོགས་བསྔོ་བ་མ་རེད། དེ་ཡང་བསྔོ་བའི། ད་བསྔོ་གཞིའི་རྫས་ཟེར་ན། དོན་དག་དེ་བསྔོ་གཞིའི་རྫས་ག་རེད་ཟེར་ན་དགེ་རྩ་དེ་རེད། དགེ་རྩ་གཙོ་བོ་འདྲ་བ་དེ་དགེ་རྩ། སོ་སོ་དགེ་རྩ་ཅིག་བསགས། ད་རྫས་དེ། རེད་བ་ད། བསྔོ་གཞིའི་རྫས་དེ། ད་ཡ། བསྔོ་ཡ་ཅིག་རེད་བ་ད། དགེ་རྩ་འདི། ཨ་ནི་སངས་རྒྱས་འདི་ལ་བརྟེན་ནས་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་བསྟན་པ་རྒྱས་པར་ཤོག་ཟེར་ཡ་ཅིག་རེད་བ་ད། ཞེས་ཡ་དེ། ཨ་ནི། བསྔོ་བ་རེད། སྨོན་ལམ་རེད། འོ་འདི་རེད། ད། བསྔོ་གཞིའི་རྫས་འདྲ་པོ་ག་གི་བསྟན་ཡ་མེད་པ། དེ་ག་སེ་འདྲ་པོ་རེད་ད་སངས་རྒྱས་ཀྱི་བསྟན་པ་དར་བར་ཤོག་འོ་ད་དེ་ནི་སངས་རྒྱས་པར་ཤོག་ཟེར་ཅིག་རེད་བ་ད་དེ་སྨོན་ལམ་རེད་མ་གཏོགས་བསྔོ་བ་མ་རེད། དེ་ཡང་བསྔོ་བའི་ས་བཅད་དྲུག་ལས། གང་བསྔོ་བ་ནི་དགེ་རྩ། གཅིག་ད་གང་ཟེར་དེ་གཅིག་རེད་རེད་བ་གང་ཟེར་དེ།

ད་མངོན་རྟོགས་རྒྱན་ལས། ཐབས་དང་མི་དམིགས་པ་དག་གིས་ཞེས་པ་ལྟར་འཁོར་གསུམ་མི་དམིགས་པ་སོགས་ཐབས་ཤེས་ཟུང་འབྲེལ་གྱི་བློས། ཡར་བསྔོ་དགོས་པ་རེད། དགེ་རྩ་དེ་བི་འཁོར་གསུམ་མི་དམིགས་པའི་རྒྱས་བཏབ་ན། ད་དོན་བསྔོ་བ་དེ་བི་བརྟན་པོ་ཡོང་གི་ཡོད་རེད། འཕྲོ་བརླག་མི་འགྲོ་ཡག་གི་ཡོད། འོ་ད་དེ་ནས། འཁོར་གསུམ་གྱི་མི་དམིགས་པ་སོགས། འདི་ནི། ད་བྱ་བྱེད་ལས་གསུམ་ལ་སྦྱར་ནས་འགྲེལ་བ་འཁོར་གསུམ། བྱ་བྱེད་ལས་གསུམ་ཟེར་བྱས། འོན་ཏེ་འདི་ནི། དེ་ཀའི་བསྔོ་བ་བྱེད་ཡ་གི་བེ་དགེ་རྩ་རྫས། བསྔོ་མཁན། གང་དུ་བསྔོ་ས་གི་ཡུལ། གསུམ་ཀ། བདེན་པར་མི་དམིགས་པ། རང་ངོས་ནས་མ་གྲུབ་པ།

དེ་ཀའི་རེད་པ་དང། བཞོན་ཡག་པའི་འགྲོ། རྟ་བྱས། རྟ་དེ་ལམ་ལ་ཕར་ཁ་ཕྱོགས་ཚུར་ཕྱོགས་ལམ་ཡག་ས་ལ་འགྲོ་ཡ་དང་ངན་པ་ལ་ཕར་ཁྲིད་ཡ་ཀྱི་སྲབ་འདྲ་བོ་དེ། ཨ་ནི། སྨོན་ལམ་དེ་རེད་སོ་སོ་དགེ་བ་བསགས་བསགས་བསགས་བསགས་ནས་དགེ་བ་དེ་བྱང་ཆུབ་ཀྱི་རྒྱུ་ལ་ཡར་འགྲོ་ན་འགྲོ་དང་མི་འགྲོ་སོ་སོའི་སྨོན་ལམ་ཡག་ལོས་རེད། འོ་ད་དགེ་བ་དེ་འཁོར་བའི་རྒྱུ་ལ་འགྲོ་ན་རེད་པ་དང། འོ་ད་སྨོན་ལམ་ལ་རག་ལས་བསྡད་ཡོད་རེད། འོ་ད་དགེ་བ་བསགས་བསགས་བསགས་ཏེ་འདི་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུ་ལ་ཡར་བསྔོས་བཞག་ན་བྱང་ཆུབ་ཐོབ་ཡག་གི་ལམ་ལ་ཕྱིན་པ་རེད་པ་རྟ་རྟ་རྟ་མ་སོང་ན་ལམ་ཡག་པོ་ལ་ཕྱིན་པ་རེད་པ་དང། ད་དེ་མིན་པར་ཚེ་འདི་ལ་ཕར་བསྔོས་བཞག་ན་དགེ་བ་བསགས་བསགས་བསགས་ཚེ་འདི་གི་བསྔོས་བཞག་ན། ད་བྱང་ཆུབ་ཐོབ་ཡག་གི་ལམ་ལ་ཕྱིན་མ་སོང་ང་ཚེ་འདི་ལ་རེད་ད། བྱས་ཙང་སྨོན་ལམ་དེ་སྲབ་དང་འདྲ་བ་སྲབ་དེ་ཡག་པོ་ཅིག་དགོས་གི་རེད། དེ་ནས། སྨོན་ལམ་སྲབ་དང་འདྲ་ཚུལ། དེར་མ་ཟད་དཔེར་ན་རྒྱུ་གསེར་དངུལ་ལྟ་བུ་ལྷ་སྐུར་བཞེངས་སམ། སྣོད་དུ་འཆོས་བཟོ་བོའི་བྱེད་ལས་ལ་རག་ལས་པ་ལྟར་རྒྱུ་བི་གསེར་རྡོག་རྡོག་འདྲ་བོ་དངུལ་རྡོག་རྡོག་འདྲ་བོ་ཅིག་ཡོད་པ་ཡིན་ན་ད་དེ་ཡར་ལྷ་ལ་ལྷ་སྐུར་བཞེངས་ན་ཡག་པོ་བཞེངས་གི་ཡིན་ན། ཡང་ན་མར་གཞན་དག་ཅིག་རེད་པ་དང་ཅ་ལག་འདྲ་བོ་ཅིག་རེད་པ་དང་སྣོད་འདྲ་བོ་སྣོད་ཆས་འདྲ་བོ་བཟོ་མ་བཟོ་དེ་བཟོ་མཁན་གི་བཟོ་བོ་ལ་རག་ལས་པ་རེད་པ་དང། བཟོ་བོ་གི་བྱེད་ལས་རེད་བ་ད། རེད་བ་ད་བྱས་ཙང་བི་ཀའི་རྒྱུ་དེ་གསེར་ཡིན་པ་གཅིག་པ་རེད་དེ། བཟོ་བོ་གི། ཐོག་ནས་ལྷ་སྐུ་བཞེངས་ཡ་དང་དེ་མ་ཡིན་པའི་དེ་ནི་ཅ་ལག། བཟོ་ཡ་གཉིས། འོ་དེ་འདྲ་ན་ད་གི་དགེ་རྩ་དེ་ག་འདྲ་ཅིག་སྟོབས་ཆེན་པོ་ཅིག་ཡོད་པ་ཡིན་ན་ཡང་སྨོན་ལམ་ཡག་ལོས་འགྲུབ་རེད། དགེ་བར་ཡང་འབྲས་བུ་མཆོག་དམན་གང་དུ་འགྱུར་བསྔོ་སྨོན་ལ་རག་ལས་ཏེ། བྲམ་ཟེ་ལས་དྲུག་པར་སྐྱེ་བ་ལེན་པའི་རྒྱུ་དགེ་རྩ་སྟོབས་ཆེ་བ་ལྡན་པའི་མི་ཞིག། འོན་ཏང་དེ་ནི་འཆི་ཁར་གླང་པོ་ཆེ་ལེགས་པ་ཞིག་མཐོང་ནས་དེ་ལ་སྲེད་དེ་བརྒྱ་བྱིན་གྱི་བཞོན་པ་གླང་ཆེན་ས་ལ་རབ་བརྟན་དུ་སྐྱེས་པ་ལྟ་བུ་ཡིན། ཨོ་ད་དེ་འདྲའི་སྨོན་ལམ་གྱིས་ཁ་དྲག་པོ་བསྒྱུར་ནས། བྲམ་ཟེ་ལས་དྲུག་པ་ལ་སྐྱེ་བ་ལེན་མཁན། ཨོ་ད། སྐྱེ་བ་ལེན་ཡག་གི་རྒྱུ་དགེ་རྩ་སྟོབས་ཆེན་པོ་དང་ལྡན་པའི་མི་ཞིག། འཆི་ཁ་ལ་ཁ་ལ་དེ་ནི

ཁོ་བོས་ཀྱང་སྔར་བྱིས་པ་ཆུང་ངུའི་སྐྱབས་རྗེ་བདེ་ཆེན་སྙིང་པོ་བི་ཀའི་སྐུ་ན་ཆུང་ཆུང་སྒང་ནས་ཡར་རེད། ཆུང་ངུའི་སྐབས་ནས་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་ཟེར་གསུངས་ནས། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཞེས་སོགས་ཀྱི་སྨོན་ལམ་ཤ་སྟག་བཏབ་གནང་ནས་བཏབ་པས་ད་ལྟ་རྟག་པར་འཆད་ཉན་ཟིན་པ་མེད་པའི་བྲེལ་བ་ཅན་འདི་བྱུང། ཆུང་ཆུང་སྒང་ནས་བི་ཀའི་འཆད་ཉན་གནང་ཡག་གི

རེད་པ་ད། སྐྱབས་རྗེ་བདེ་ཆེན་སྙིང་པོ་ཞབས་ཀྱིས་བཅགས་ནས། ཁམས་མི་ཡི་མཆེད་ནས་ཡར། རེད་པ་ད། ཞབས་ཀྱིས་བཅགས་ནས་ག་ས་ག་ལ་བའི། གཙོ་བོ་པའི་བྱང་ཆུབ་ལམ་གྱི་རིམ་པའི་འཆད་ཉན། པའི་ཟིན་པ་མེད་པ་འདྲ་པོ་པའི་གནང། འདི་ལྟ་སྨོན་ལམ་གྱིས་བྱུང་བ་རེད། སྨོན་ལམ་ཟེར་ཡས་དེ་མཐུ་ཆེན་པོ་རེད། དེ་ཡིན་དུས་ད་ལྟ་ནས་སྨོན་ལམ་རྒྱག་ཡས་དེ་གལ་ཆེན་པོ་ཡོད་རེད་གསུངས་པ་རེད། ད་དེ་དུས་བི་ཀའི། ཞེ་དྲག་གི་བས་ཐུགས་བྲེལ་ཆེན་པོ་འཆད་ཉན་རང་གི་ཐུགས་བྲེལ་རེད་གཞན་དག་ཐུགས་བྲེལ་གང་ཡོད་མ་རེད་པ་འཆད་ཉན་རང་གི་བས་ཐུགས་བྲེལ་ཆེན་པོ་བྱས་ནས་དེ་འདྲའི་ཡིན་པ་ཡིན་དུས་འཆད་ཉན་ཟིན་པ་མེད་པའི་བྲེལ་བ་ཅན་དེ་བྱུང་ཟེར་དེའི་ཚེ་དབེན་པའི་རི་སུལ་དུ་སྒྲུབ་པ་རྩེ་གཅིག་བྱེད་རྒྱུའི་སྨོན་ལམ་མ་བཏབ་པ་ཕངས་གསུངས་ད་དེ་དུས་བི་ཀའི། དབེན་པའི་རི་སུལ། ལ་བི་ཀའི་རྩེ་གཅིག་ཏུ་བས་སྒྲུབ་པ་བྱེད་ཡ་སྨོན་ལམ་བརྒྱབ་ཡོད་ན་ད་ད་ག་རང་རྩེ་གཅིག་ཏུ་སྒྲུབ་པ་བྱེད་ཡ་གི་ཁོམ་པོ་ཡོང་གི་རེད་གསུངས་ཡ་ཅིག་རེད་ད།

བྱང་ཆུབ་སེམས་དཔའ་ཟེར་ཡ་དེ་བི་ཀའི་ཡུལ་གཉན་པོ་ཞེ་དྲག་རེད། རེད་པ་ད། དེ་ལ་ཁོང་ཁྲོ་ཟ་ན་པའི་ཉེས་པ་ཆེན་པོ་ཞེ་པོ་ཅིག་རེད་གསུངས་རེད། ཅེས་བསྐལ་པ་སྟོང་གི་དགེ་རྩ་འཇོམས་པ་དང། ད་སྤྱོད་འཇུག་ནང་ལ་བསྐལ་པ་སྟོང་གི་དགེ་རྩ་འཇོམས་ཡོད་དོ་གསུངས་པ་རེ། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་ལ་འཇུག་པ་ལས། གང་ཕྱིར་རྒྱལ་སྲས་རྣམས་ལ་ཁྲོས་པ་ཡིས་སྦྱིན་དང་ཁྲིམས་བྱུང་དགེ་བ་བསྐལ་པ་བརྒྱར་བསགས་པ་སྐད་ཅིག་གིས་འཇོམས་དེའི་ཕྱིར་མི་བཟོད་ལས་གཞན་སྡིག་པ་ཡོད་མ་ཡིན་ཞེས་བསྐལ་པ་བརྒྱར་བསགས་པའི་དགེ་རྩ་འཇོམས་པར་གསུངས་པ། ཁོང་ཁྲོ་བྱེད་མཁན་དང་བྱ་ཡུལ་གཉིས་རྟོགས་པ་མཐོ་དམན་གྱི་ཁྱད་པར་གྱིས་བསྐལ་པ་བརྒྱ་དང་སྟོང་གི་དགེ་རྩ་འཇོམས་པ་སྟེ། དེ་ཡང་བྱང་སེམས་མ་ཡིན་པས་བྱང་སེམས་ལ་ཁྲོས་ན་བསྐལ་པ་སྟོང་དུ་བསགས་པ་དང། བསྐལ་པ་སྟོང་དུ་བསགས་པའི་དགེ་རྩ་འཇོམས་ཡང། སོ་སོ་བྱང་སེམས་མ་ཡིན་པ་བྱས་ཨ་ནི་ཕ་རོལ་པའི་བྱང་ཆུབ་སེམས་དཔའ་ལ་ཁྲོས་པ་ཡིན་ན་བསྐལ་པ་སོ་སོའི་བསྐལ་པ་སྟོང་སྟོང་ཕྲག་གཅིག་ལ་བའི་བསགས་བཞག་ཡ་གི་དགེ་རྩ་དེ་བཅོམ་འགྲོ་གི་རེད། བྱང་སེམས་སྟོབས་ཆེ་བས་ཆུང་བ་ལ་ཁྲོས་ན། བསྐལ་པ་བརྒྱར་བསགས་པའི་དགེ་རྩ་འཇོམས་པས་གསུངས་པ་ཡིན། འཇོམས་པས། གསུང་ཚུལ་མི་འདྲ་གཉིས། སྤྱོད་འཇུག་དང་དབུ་མ་འཇུག་པའི་ཚིག་མི་འདྲ་བ་གཉིས་གསུངས་པ་ཡིན། འཇོམས་པས་གསུངས་པ་ཡིན། ཁོང་ཁྲོས་དགེ་རྩ་མི་འཇོམས་པའི་ཐབས་ནི། ད་ཁོང་ཁྲོ་ཟ་ནས་དགེ་རྩ་མི་འཇོམས་པའི་ཐབས་ག་རེ་བྱེད་དགོས་ཟེར་ན། བློ་གྲོས་རྒྱ་མཚོས་ཞུས་པའི་མདོར། ཇི་ལྟར་རྒྱ་མཚོ་ཆེ་ནང་ཆུ་ཐིགས་ལྷུང། རྒྱ་མཚོ་མ་ཟད་བར་དུ་དེ་མི་འཛད། རྒྱ་མཚོ་མ་ཟད་བར་དུ་དེ་མི་འཛད། དེ་བཞིན་བྱང་ཆུབ་ཡོངས་བསྔོས་དགེ་བ་ཡང་བྱང་ཆུབ་མ་ཐོབ་བར་དུ་དེ་མི་འཛད་ཅེས་གསུངས། ད་རྒྱ་མཚོའི་ནང་ལོགས་ལ། མཐའ་ཡི་རྒྱ་མཚོ་ཟེར་ནི་རེད་གང་བྱེད་པའི་རྒྱ་མཚོ་ནང་ལོགས་ལ། ཨ་ནི་ཆུ་ཐིགས་པ་གཅིག་སོ་སོས་བླུགས་བཞག་ན་ཞིང་འདེབས་དགོས་ཚོད་འདྲ་བོ། ཆུ་ཐིགས་པ་གཅིག་བླུགས་བཞག་ན། ད་རྒྱ་མཚོ་དེ་མ་སྐམ་བར་དུ་ཆུ་ཐིགས་པ་གཅིག་དེ་སྐམ་གི་ཡོད་མ་རེད། དོན་དག་དེ། འོ་དེ་ནང་འདྲ་བྱས་ནས། སོ་སོའི་དགེ་བ་པོའི་དགེ་རྩ་ཆུང་ཆུང་གཅིག་མ་གཏོགས་མེད་ན་ཡང། བྱང་ཆུབ་ཏུ་བསྔོས་བཞག་པ་ཡིན་ན། ཨ་ནི་དགེ་རྩ་དེ་རྒྱུན་ནས་རྫོགས་ཡ་མེད་པ། རེད། བྱང་ཆུབ་ཏུ་བསྔོས་པ་ཡིན་དུས་གང་ན། བྱང་ཆུབ་མ་ཐོབ་ཀྱི་བར་དུ་རྫོགས་ཡ་དཀའ་བ་བྱང་ཆུབ་ཐོབ་ནས་ཡང་རྫོགས་ཡ་མེད་པ་རེད། འོ་དེ་རེད།

གཞན་དག་དགེ་བ་གཞན་དག་བྱང་ཆུབ་སེམས་ཀྱིས་མ་ཟིན་པའི་དགེ་བ་དེ་ཚོ་རྣམ་སྨིན་འབྲས་བུ་དེ་འབྱིན་སོང་ན་རྫོགས་ཚར་རེད། བྱང་ཆུབ་སེམས་ཀྱི་དགེ་བ་དེ་འབྲས་བུ་འབྱིན་གྱིན་འབྱིན་གྱིན་འཕེལ་འགྲོ་གི་རེད་སོང་དུས་གང་ལ་བྱང་ཆུབ་ཐོབ་ནས་ཡང་འཕེལ་འགྲོ་གི་ཡོད་རེད་འོ་དེ་ཡིན་པ་འདྲ། དེ་ནས་ཅེས་སུ་གསུངས་པ་བཞིན་རང་གི་དགེ་རྩ་ཆུ་ཐིགས་ལྟ་བུ་དེ་རྒྱལ་བ་སྲས་བཅས་ཀྱི་དགེ་རྩ་རྒྱ་མཚོ་དང་འདྲ་བར་བསྔོ་བས་བསྲེ་བར་བྱས་ན། བསྲེ་བར་བྱས་ན་བྱང་ཆུབ་མ་ཐོབ་བར་དུ་མི་འཛད་པར། བང་ཆེན་པ་གཉིས་ཀྱི་ནས་རྩམ་དང་སྲན་མའི་རྩམ་པ་བསྲེས་པའི་དཔེ་ཞིག་གསུངས་ཟེར། ད་བང་ཆེན་པ་གཉིས། ལན་སྐྱེལ་གར་འགྲོ་མཁན་གཉིས་མི་གཉིས་གཅིག་ལ་དེ་ནི། ནས་ཀྱི་རྩམ་པ་འཁྱེར་ཡ་ཡོད་ས་རེད་དུད་ཚང་མི་ཚང་དྲག་ག་རེད་བ། གཅིག་ལ་ནས་ཀྱི་རྩམ་པ་མེད་པ་བྱས།

སྤྲུལ་སྤྲུལ་ལྟར་ན་ག་བ། ད་ལྟ་ཁྱེད་རང་འདི་རྫོགས་ཚོད་ཡིན་ཟེར་ག་ཅེས་རྫོགས་ཡོད་ཅིག་ལྟ་དང་ཟེར་ཁོ་ལ་ཡང་སྲན་མའི་རྩམ་པ་སིང་ཐ་བ་བསྲེ་བསྲེ་བཏང་ཡོད་རེད་བསྲེ་བསྲེ་བཏང་ཚར་བ། བྱས་ཙང་འོ་དེས་སུ་རྫོགས། སོ་སོ་དགེ་རྩ་ཆུང་ཆུང་འདི། བི་གའི་བྱང་ཆུབ་ཏུ་བི་གའི་བསྔོས་བཞག་ན་རྒྱལ་བ་སྲས་དང་བཅས་པའི་དགེ་རྩ་རྣམས་ལ་བི་ག་བསྲེས་བཞག་ན། ཨ་ནི་རྫོགས་གི་མ་རེད་ཟེར་ད་དེ། བསྲེ་བསྲེ་གཏོང་ཡ་ཟེར་ཡ་དེ། ད་མན་ངག་འདྲ་པོ་ཐབས་མཁས་ཐབས་འཕྲུལ་གྱི་མན་ངག་འདྲ་པོ་རེད་འགྲོ་གདའ། ད་ཕར་བསྲེས་ཚུར་བསྲེས་བྱས་ཡ་དགའ་པོ་ཡོད་ན་ད་འདི་འདི་བསྲེ་ཆོག་གི་འདུག་བ། བསྲེ་བསྲེ་བཏང་ཡ་ལ་དགའ་དགའ་པོ་རེ་ཡོད་པ་ཡིན་ན། དེ་ནི། དགེ་རྩ་དེ་བསྲེ་བསྲེ་བཏང་བཞག་གི་ཡིན་ན་ཨ་ནི་རྫོགས་ཡ་ཡོད་མ་རེད། མ་ཐོབ་བར་དུ་མི་འཛད་པར་བང་ཆེན་པ་གཉིས་ཀྱི་ནས་རྩམ་དང། སྲན་མའི་རྩམ་པ་བསྲེས་པའི་དཔེ་བཅས་གསུངས་ཟེར། མདོ་ལུང་འདི་དེང་སང་གི་མདོ་ཡོངས་གྲགས་ན་མེད་ཀྱང། ད་དེང་སང་གི་མདོ་ཡོངས་གྲགས་པའི་མདོ་བཀའ་འགྱུར་དེ་ཚོ་གང་ག་གཟིགས་ནས་དཔྱད་ཞིབ་ཞེ་དྲག་གནང་ཡོད་ས་རེད་བ་སྐྱབས་རྗེ་བདེ་ཆེན་སྙིང་པོ་དེ་ནང་ལ་ཡོད་མེད་དེང་སང་གི་མདོ་ཡོངས་གྲགས་ན་མེད་ཀྱང་སངས་རྒྱས་ཀྱི་གསུང་གི་མདོ་ཤིན་ཏུ་མང་བའི་མདོ་ཞིག་ཏུ་བློ་གྲོས་རྒྱ་མཚོས་ཞུས་པ་ཞིག་ཡིན་ངེས་གསུངས། ཇི་ལྟར། འདི་ནི་བསྔོ་ན། མདོ་ལས། སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཏེ་ཞེས་པ། ཞེས་པ་དང། སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཏེ་ངོ། སོ་སོའི་དགེ་རྩ་དེ། སོ་སོ་ཡི་ཡིན་པའི་བཟོ་འདྲ་པོ་བྱས་ནས་ཡང་ངོ། སོ་སོ་གི་བཟོ་འདྲ་པོ་ཅིག་མ་བྱས་པ་བྱས་སེམས་ཅན་ཚོའི་ཡིན་པ་འདྲ་པོ་བྱས་ནས་སོ་སོའི་དགེ་རྩ་བསགས་བཞག་ཡ་དེ་སེམས་ཅན་ཚོ་ལ་རེད་བ་དང་སེམས་ཅན་ཚོ་གི་ཆེད་དུ་དགེ་རྩ་བསགས་པ་རེད་བ་འོ། དེ་གི་དག་ཡང་ངོ། ཐུན་མོང་དུ་བྱས་ཏེ་ཞེས་པ་དང། རྒྱན་ལས་ཡོངས་སུ་བསྔོ་བ་ཁྱད་པར་ཅན། དེ། ནས་ཕྱིན་ཅི་མ་ལོག་མཚན་ཉིད་དོ་ཞེས་གསུངས་པ་ལྟར་བདེན་ཞེན་བཀག་པའི་ཁྱད་པར་ཅན་དུ་བྱས་པའོ། ད་དེ་ཀའི་འཁོར་གསུམ་མི་དམིགས་པའི་རྒྱས་བཏབ་པའི་ཐོག་ནས། ད་དང་གི་ཟབ་ཆོས་དྲུག་ཡོད་པའོ་དེ་གསུངས་དེ་རེད་དོན་དག། དེ་ནི་བདེན་ཞེན་བཀག་པའི་ཁྱད་པར་དུ་བྱས་པའོ། དགེ་བ་རྫོགས་བྱང་དུ་བསྔོ་བ་སྤྱིར་ཡོངས་གྲགས་ལྟར་དགེ་བ་འདི་གཞན་དོན་དུ་རྫོགས་བྱང་ཐོབ་པའི་རྒྱུར་གྱུར་ཅིག་སྙམ་པ་དེ་ཡང་ཡིན་མོད། སོ་སོ་དགེ་བ་གཅིག་བསགས་དཔེར་ན་སྦྱིན་པ་འདྲ་པོ་གཅིག་བཏང་ནས་དགེ་བ་གཅིག་བསགས། འོ་ད་དགེ་བ་འདི་གཞན་གྱི་དོན་དུ་རྫོགས་པའི་བྱང་ཆུབ་ཐོབ་པའི་རྒྱུར་གྱུར་ཅིག་སྙམ་པ་དེ་ཡང་རེད་ད་རེད་རྫོགས་བྱང་དུ་བསྔོ་བ་རེད་བ་ཡིན་མོད་འོན་ཀྱང་རང་རེའི་དགེ་རྩ་དེ་སེམས་ཅན་ཐམས་ཅད་དང་ཐུན་མོང་དུ་བྱས་ཏེ་རྒྱལ་བ་རྣམས་ཀྱིས་གཞན་དོན་རྒྱ་ཆེར་མཛད་པའི་དགེ་རྩ་ཟད་མི་ཤེས་པ་དེའི་ནང་དུ་བསྲེས་པ་ལྟ་བུའམ་བསམ

ལྟ་སེམས་ཅན་དང་ཐུན་མོང་བྱས་ནས། ཆ་རྐྱེན་དུ་ཕུལ་ཏེ་དེ་ལ་བརྟེན་ནས་འགྲོ་ཀུན་བྱང་ཆུབ་ལ་འགོད་པའི་རྒྱུ་རུ་སྨོན་པ་དེ་གནད་ཆེ་མདོ་སྡེ་རྒྱན་ལས་བརྟན་པ་རྣམས་ཀྱི། བསྔོ་བ་ནི་སེམས་པ་འདུན་དང་བཅས་པའོ་ཞེས་བསྔོ་བ་ནི་གོང་སྨོས་ལྟར་དགེ་རྩ་མི་ཟད་པར་བྱེད་པའི་སེམས་བྱུང་སེམས་པ་ཞིག་ལ་བྱས་བསྔོ་བ་ཟེར་ཡ་དེ། བསྔོ་བའི་དཔང་པོ་ནི་ར་མདར་འདྲེན་པ་ལྟ་བུ་སྟེ། ད་བསྔོ་བའི་དཔང་པོ་དེ་ལ། དེ་ནི། བླ་མ་རྒྱལ་བ་སྲས་བཅས་བསྔོ་བའི་དཔང་པོར་གསོལ་བ་ཡིན། གསང་འདུས་ཀྱི་ཉེར་བསྡུ་མ་བྱས་གོང། གསང་བ་འདུས་པའི་ཆོ་ག་དང་བདག་བསྐྱེད། ཉེར་བསྡུ་མ་བྱས་གོང་སྟེ་དེ་ནི་སྨོན་ལམ་འདོན་པ་ཡང་དཔང་པོར་བྱེད་པའི་དོན། འཇིགས་བྱེད་འདོན་པའི་སྒང་ལ་ཉེར་བསྡུ་མ་བྱས་གོང་ལ་དེ་ལྟར་ཁྲོ་བོའི་དབང་པོ་གཤིན་རྗེ་ཟེར་བ་དང་གང་བྱེད། འདོན་གྱི་ཡོད་རེད་པ་དང།

བླ་མེད་རྫོགས་བྱང་ཐོབ་པའི་རྒྱུར་བསྔོ་བ་བཅས་བསྔོ་བ་ཆེན་པོ་དེ་གསུམ་གང་རུང་ཞིག་བྱེད་དགོས། ད་སོ་སོའི་བསྔོ་བ་སྨོན་ལམ་རྒྱག་ཡས་དེ་ཡང་ན་སངས་རྒྱས་ཀྱི་བསྟན་པ་རྒྱས་པ། ཡང་ན་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་ཡ། ཡང་ན་བླ་ན་མེད་པའི་བྱང་ཆུབ་ཐོབ་པའི་རྒྱུར་བསྔོ་ཡ་དེ་གསུམ་ག་རེ་བྱས་ནའང་འགྲིག་གི་ཡོད་རེད། དེ་གསུམ་ག་རེ་ག་རེ་གི་ཐོག་ནས་བསྔོས་པ་ཡིན་ན་ཡང་ཁོག་དེ་གཅིག་པ་རེད། བབས་ས་དེ་གཅིག་པ་བབས་འགྲོ་གི་རེད། རོ། སངས་རྒྱས་ཀྱི་བསྟན་པ་རྒྱས་པར་བྱེད་པ་ཡིན་ན་ཡང་དོན་དག་དེ། བླ་ན་མེད་པའི་སངས་རྒྱས་གོ་འཕང་ཐོབ་ཡས་ཅིག་རེད་པ་དང་སེམས་ཅན་ཐམས་ཅད་ཀྱི་དོན་དག་ལ། འོ་ད་དེ་ནི་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་ན་ཡང། རྗེས་སུ་བཟུང་དགོས་ཡ་དེ། བྷི་ཀེ། བྷི་ཀེ། ལམ་གྱི་རིམ་པ་དེ་བྷི་ཀེ། ཚུལ་བཞིན་རྒྱུད་ལ་སྐྱེས་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་ཅིག་རེད་པ་དང། འོ་ན་དེ་རེད། དེ་གསུམ་གང་རུང་ཞིག་བྱེད་དགོས་དེ་ཡང་རྒྱལ་སྲས་སྨོན་ལམ་གང་གཱའི་ཀླུང་རྣམས་ནི་སོགས་ལྟར་དམ་ཆོས་འཛིན་པ་ནི་བསྟན་པ་རྒྱས་པའི་རྒྱུར་གསུངས་པ་ཡིན་ཞིང། དམ་ཆོས་ནི་ལུང་རྟོགས་ཀྱི་བསྟན་པ་གཉིས་ལ་བྱེད་པས་དེ་རྒྱས་པའི་རྒྱུར་བསྔོ་བ་དང། དམ་ཆོས་ནི་ལུང་རྟོགས་ཀྱི་བསྟན་པ་གཉིས་ལ་བྱེད་པས་དེ་རྒྱས་པའི་ད་རྒྱས་ཟེར་ག་པར་རྒྱས་དགོས་རེད་ཟེར་ན་གང་ལ། བསྟན་པ་རྒྱས་ཟེར་ཡ་དེ་རྒྱུད་ལ་རྒྱས་དགོས་རེད་མ་གཏོགས་ས་སྒང་ལ་རྒྱས་ཡ་ཡོད་མ་རེད་གནམ་ལ་རྒྱས་ཡ་ཡོད་མ་རེད། ད་གསུང་གི་འདུག་པ་གོ་ཡི་གེ་འདི་ནི་རང་གཞན་གྱི་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང། རང་གི་རྒྱུད་ལ་སངས་རྒྱས་ཀྱི་བསྟན་པ་རྒྱས་གཞན་གྱི་རྒྱུད་ལ་སངས་རྒྱས་ཀྱི་རྒྱུད་ལ་རྒྱས་དགོས་ཀྱི་ཡོད་རེད་ད་དོན་དག་དེ། དེ་ཡིན་ཙང་དམ་ཆོས་ལུང་རྟོགས་ཀྱི་བསྟན་པ་གཉིས་ལ་བྱེད་པས་དེ་རྒྱས་པའི་རྒྱུར་བསྔོ་བ་དང། ཡང་ན་ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་སོགས་ལྟར་འབྲས་བུ་རྫོགས་བྱང་ཐོབ་པའི་རྒྱུར་བསྔོ་བ། རྒྱུར་བསྔོ་བ། ཡང་ན་རྒྱུ་དམ་ཆོས་འཛིན་པ་དང་འབྲས་བུ་རྫོགས་བྱང་ཐོབ་པ་གཉིས་ཀ་བཤེས་གཉེན་དམ་པས་རྗེས་སུ་འཛིན་པ་ལ་རག་ལས་པས་སོ།

དགེ་བ་ཅུང་ཟད་ཅེས་པ། ཁེངས་བསྐྱུངས་པ་སྟེ་ང་རྒྱལ་མེད་པ། བདག་གིས་ཅི་བསགས་པ་ཞེས་པ་ཇི་བསགས་ཚང་མ་ལ་དང། ཐམས་ཅད་བདག་གིས་སོགས་དགེ་བ་དེ་རྫོགས་བྱང་ཐོབ་པའི་རྒྱུར་བསྔོས་པ་ཡིན། རྒྱུར་བསྔོ་བ་དང་འབྲས་བུར་བསྔོ་བ་ལ་ཁྱད་པར་མེད་དེ། གང་བྱས་རྫོགས་པའི་བྱང་ཆུབ་ཐོབ་ཡ་དེ་འབྲས་བུ། འབྲས་བུ་ལ་བསྔོ་བ་རེད་བ་ད། ད་བསྟན་པ་འཛིན་ཡ་དང་དགེ་བའི་བཤེས་གཉེན་གྱིས་རྗེས་སུ་བཟུང་ཡ་དེ་རྒྱུ་རུ་འགྲོ་བ་རེད་བ་ད། དེ་རེད་དེ་ལ་དོན་དག་ཁྱད་པར་ཡོག་མ་རེད་བབས་ས་གཅིག་པ་རེད་གསུང་གི་ཡོག་རེད། རྒྱུ་རུ་བསྔོ་བ་དང་འབྲས་བུར་བསྔོ་བ་ལ་ཁྱད་པར་མེད་དེ་རྒྱུ་ནས་སློང་བ་དང་འབྲས་བུ་རྩམ་པ་སློང་བ་ལ་ཁྱད་པར་མེད་པ་ལྟ་བུ་ཡིན་གསུང་བ་རེད།

ཨཱ་ནི་འཇམ་དཔལ་དཔའ་བོས་སོགས་བཏོན་ཏེ་བསྔོས་ན་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་སྨོན་ལམ་གྱི་མཆོག་གང་ལ་གསུངས་ཤིང། ཇི་ལྟར་སྨོན་པ་མཛད་པ་དང་འཇམ་པའི་དབྱངས་དང་ཀུན་ཏུ་བཟང་པོ་སོགས་ཀྱིས་བསྔོ་བ་ཇི་ལྟར་གནང་བའི་རྒྱལ་སྲས་རྣམས་ཀྱི་སྨོན་ལམ་འབུམ་ཕྲག་གྲངས་མེད་བཅུར་གསུངས་པ་རྣམས་ཨཱ་ནི་ཤོ་ལོ་ཀ་སྙིང་པོ་འདིར་བསྡུས་པ་ཡིན།

ཤོ་ལོ་ཀ་བཟང་སྤྱོད་སྨོན་ལམ་ཤོ་ལོ་ཀ་སྙིང་པོ་དེ་ནང་ལ་ད་སྨོན་ལམ་པའི་འབུམ་ཕྲག་གྲངས་མེད་བཅུར་གསུངས་པ་དེ་ཚོ་གང་ག་ལོ་ཤོ་ལོ་ཀ་སྙིང་པོ་དེ་ནང་ལ་འདུས་འགྲོ་གི་རེད། བྱས་ཙང་དེ་བཏོན་ནས་སྨོན་ལམ་བྱ་གི་ཡིན་ན་ཨ་ན་ཡག་པོ་ཡོང་གི་རེད་གསུངས་རེད། འོང་ད་དེ་ནས། བཟང་པོ་སྤྱོད་པ་སྨོན་ལམ་གྱི་མདོ། རྒྱལ་པོའི་མདོ་ལྔ་མ་ཤེས་ན། རབ་བྱུང་བཙུན་པ་ག་ལ་ཡིན་ཟེར་གྱི་བ། འོ་དེ་དེ་རེད། དེ་ཡང་དེ་ནས་གྲོ་བོ། དེ་ཡང་གྲོ་བོ་མི་དམིགས་པའི་ལྟ་བས་ཟིན་པ་དགོས། དེ་ལྟར་ཡན་ལག་བདུན་པ་འདི་དུག་གསུམ་གྱི་གཉེན་པོར་འགྲོ་ཚུལ་ཕྱག་འཚལ་བ་ང་རྒྱལ་གྱི་གཉེན་པོ། ད་ཡན་ལག་བདུན་པ་དེ། དུག་གསུམ་གྱི་གཉེན་པོ་འགྲོ་སྟངས་ཕྱག་འཚལ་བ་དེ། འདི་ནི་ང་རྒྱལ་གྱི་གཉེན་པོ། མཆོད་པ་ཕུལ་ཡ་དེ་སེར་སྣའི་གཉེན་པོ། སྡིག་པ་བཤགས་པ་ནི་དུག་གསུམ་ཀའི་གཉེན་པོ། འདོད་ཆགས་ཞེ་སྡང་གཏི་མུག་གསུམ་ཀའི་གཉེན་པོ། སྡིག་པ་བཤགས་ཡ་དེ། ཡི་རང་དེ་ཕྲག་དོག་གི་གཉེན་པོ། ཆོས་འཁོར་བསྐོར་བར་བསྐུལ་བ། འདི་ནི་ཆོས་སྤོང་གི་གཉེན་པོ། མྱ་ངན་ལས་མི་འདའ་བར་གསོལ་བ་ནི།

བསྔོ་བ་བྱ་ཡ་དེ་ཁོང་ཁྲོའི་གཉེན་པོ་ཁོང་ཁྲོས་དགེ་རྩ་བཅོམ་གྱི་ཡོད་རེད་བ། ཨ་ན་བསྔོ་བ་དེ་གའི་དགེ་རྩ་འཕྲོ་བརླག་མི་འགྲོ་ཡ་བེད་བྱེད་ཀྱི་ཡོད་རེད་བ་བྱས་ཙང་དེའི་གཉེན་པོ་འགྲོ་དགོས་རེད་བསྔོ་བ་ནི་ཁོང་ཁྲོའི་གཉེན་པོ་འགྲོ། གཞན་ཡང་ཡན་ལག་བདུན་པ་འདི་བསགས་སྦྱངས་སྤེལ་གསུམ་བསྡུས་ཏེ། ཡན་ལག་ཕྱེད་ལྔ། ཨ་ན་ཚོགས་བསགས་པ་དང། བཤགས་པ་དང་ཡི་རང་གི་ཕྱོགས་གཅིག་དང། བསྔོ་བས་དགེ་རྩ་གོང་དུ་སྤེལ་བ།

ཡིག་ཆར་མི་གསལ་ཡང་དཔེ་ཆ་ནང་ལ་མི་གསལ་ཡང། སྐྱབས་མཆོག་དྭགས་པོ་བླ་མ་རིན་པོ་ཆེའི་གསུང་རྒྱུན་ལས་ཡན་ལག་བདུན་ལ་ལག་རྗེས་མི་འདྲ་བ་ཡོད་དེ། ཕྱག་འཚལ་བས་གཙུག་ཏོར་འགྲུབ་པའི་ལག་རྗེས་འཇོག་པ་སྔར་བཤད་པ་བཞིན་དང། མཆོད་པས་ནི་ལོངས་སྤྱོད་ནམ་མཁའ་མཛོད་ལ་མངའ་བརྙེས་པ། བཤགས་པས་སྒྲིབ་གཉིས་ཟད་པར་སྤངས་པ། ཡི་རང་གིས་མཐོང་ན་མི་མཐུན་པ་མེད་པའི་སྐུ་འགྲུབ་པ། ཆོས་འཁོར་བསྐོར་བར་བསྐུལ་བས་གསུང་ཚངས་པའི་དབྱངས།

ད་གསོལ་འདེབས་ཀྱི་མཎྜལ་འདི་སྦྱར་བ་དང། མར་བཅས་པའི་ལུགས་གཉིས་ཡོད་ཀྱང་ཡར་སྦྱར་བ་ཕྱག་བཞེས་ཀྱི་རྒྱུན་ཡིན། ད་དེ་གསོལ་བ་འདེབས་པའི་ཡན་ལག་དེ་སླེབས་ཡོད་ས་རེད། ད་དེ་བཞག་བཞག་རོ་ལ། ད་དེ་ནི། སོ་སོའི་མདུན་དེ་ཚོགས་ཞིང་གསལ་བཏབ། ཚོགས་ཞིང་དེ་ག་དུས་ཡིན་ནས་གསལ་བཏབ་གོ་ལ་ཉི་མ་རྟག་པར་ཚོགས་ཞིང་གསལ་བཏབ། བཤར་སྒོམ་བྱས་པས་གང་ལ་བྱུང་ན་མགོ་ནས་མར། ས་བཅད་རྩ་བའི་ས་བཅད་བཞི་ནས་མར། བཤར་སྒོམ་བྱས། ཅུང་ཟད་ཅུང་ཟད་བྱས་མ་རེད་པ། ཨ་ནི་གཙོ་བོ་ཉི་མ་རེ་རེ་ག་དུས་ཅིག་ཡོད་རེད་པ་ལ། ཨོ་དེ་ཚོ་བྱས་ནས་ཚོགས་ཞིང་དེ་ག་དུས་ཡིན་ནས་གསལ་བཏབ། མགོ་ལ་བའི་སྦྱོར་བའི་ཆོས་དྲུག་དེ་བཏང། སྦྱོར་བའི་ཆོས་དྲུག་རེད་པ་ད། ཆོས་དྲུག་འདྲ་བོ་རེད་ད། རེད་ད།

ཡན་ལག་བདུན་ཏེ། བ་སྟོད་ནི་ལས་ལྷག་པ་དོ། ཤ་ཚ་བ་དང་ཆོས་ཀྱི་ཆགས་པ་དང་སྐྱིད་སོ་ཡ་རང་སྐུ་ཞེས་གསོལ་བ། དགེ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་རྫོགས་པའི་བྱང་ཆུབ་ཆེན་པོ་བསྔོ་སི་ཏུ་ཡན་ལག་བདུན་སྟོན་ཚར་རེད། ཡིན་ནའི་སྟོན་ཚར་རེད་དེ་བྱས་ཡོག་མ་རེད་ད་ལྟ། ཨ་ནི་ད་ག་དྲི་བྱས་དགོས་རེད་བསམ་ན་ཤ་ཚ་བ། ཤ་ཚར་སི་ཏུ་ག་ལ།

ཁྲལ་འདྲ་པོ་རེད་ད། ཕྱག་འཚལ་ནས་དུས་དྲན་བཏོན་དགོས་རེད། མ་གཞི་དུས་དྲན་ཟེར་ཡ་དེ། ཞོགས་ཀས་ཅིག་བཏོན་བྱ་བའི། དེ། ཡོང་གི་ཡོད་མ་རེད། དུས་ད། དང་པོ་དང་པོ། དུས་དང་པོ་འདྲ་པོ་དེ་ཞོགས་ཀས་ཡིན་ཙང་ཕྱག་གསུམ་བཙལ་དུས་དྲན་བཏོན་ནས་རེད་པ་ད། མདུན་དེ། བླ་མ་ཐུབ་པའི་དབང་པོ་བཞུགས་ཡོད་བསམ་པ་བྱས། རང་གི་བླ་མ་དང་ངོ་བོ་དབྱེར་མེད་ཐུབ་པའི་དབང་པོ་བཞུགས། ཡོད་བསམ་པ་བྱས་ན་ཕྱག་གསུམ་བཙལ།

ཕྱག་གསུམ་ཕུལ་དགོས་འདུག་བ། ཨ་ལ་དགེ་ཚུལ་དམིགས་བསལ་གྱི་ཆ་ཡོག་མ་རེད་དེ་ཕྱག་གསུམ་ཕུལ། ཁྱིམ་པ་ཚོ་ཡིན་ན་ཞོགས་ཀས་ཕྱག་གསུམ་གསུམ་ཕུལ་ཐུབ་ན་རྟེན་གྱི་དྲུང་ལ་ཕྱག་གསུམ་མ་མཐའ་ཕུལ་ན་ཡག་པོ་ཡོག་རེད། ད་དེ་གིས་མཚོན་པའི་ད་སོ་སོ་ཕྱག་འཚལ་གཉིས་ག་བ་ཡིན་ནས་ཕྱག་འཚལ་བསྐོ་བཞང་བྱེད་ཡ་དེ་ཚོ་གལ་ཆེན་པོ་རེད་འདུག་བ། ཨ་ནི། ཕྱག། ཨ་ནི་ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཀྱི་ཕྱག་སྤུས་དག་པོ་བྱས། ང་རྒྱལ་གྱི་གཉེན་པོ་རེད། སོ་སོས་ང་ཚོའི་རྒྱུད་ལ་ཕ་གི་ཡོན་ཏན་ར་ཅིག་མི་སྐྱེ་ཡ་དེ་རྟོགས་པ་མི་སྐྱེ་ཡ་དེ་ང་རྒྱལ་གྱི་བའི་གོང་བུ་ཆགས་དེ་ཚོ་དེ་རེད་དེ་ཞེ་དྲག་ཧ་གོ་གི་མ་རེད་ང་རྒྱལ་གྱི་གོང་བུ་ཡོད་པ་དེ་རེད་པ་དེ་སོ་སོ་སོ་སོ་གི་ཧ་གོ་གི་མ་རེད། ཡང་ག་སེ་ཅིག་བྱས་པ་ཡིན་ནས་ཅིག་སྦྱང་སྦྱང་སྦྱང་སྦྱང་སྦྱང་ནས་ལམ་སང་བརྗེད་འགྲོ་གི་འདུག་བ། བརྗེད་འགྲོ་གི་འདུག་བ་དེ་ང་རྒྱལ་ཡོད་པའི་རྟགས་བསྟན་གི་བ་རེད་ང་རྒྱལ་གྱི་ཐོག་ནས་སློབ་སྦྱོང་བྱེད་བྱ་དུས་ཨ་ནི་ཁོས་ལམ་སང་བརྗེད་འགྲོ་གི་རེད། ད་ལྟ་ཐང་ཐང་འདྲ་པོ་ཅིག་དོན་དག་བཤད་གང་ག་ཤེས་ཀྱི་ཡོད་ན་ཤོ་ལོ་ཀ་གཅིག་གི་ཡོད་ན་ཨ་ནི། ཞག་པོ་བཅོ་ལྔ་ཙམ་ཅིག་བསམ་བློ་མ་བཏང་ན་བརྗེད་ཚར་རེད། ལོ་གཅིག་སོང་ན་ད་བརྗེད་ཚར་རེད་བ་ད། ཨ་ནི་དགེ་བཤེས་བཏང་ནས་ལོ་བཅུ་བཅོ་ལྔ་ཉི་ཤུ་རེ་ཙམ་སོང་ན་ཨ་ནི་བརྗེད་ཚར་ཚར་རེད་གང་ག། རོ་ད། ཨ་ལས་ཁ་དོག་དཀར་མེ། འདི་ནི་སྤུ་གུ་ཚོགས་ཀྱི་རྫོབ་ད་སོ་ཆོག་ཆོག་ཆགས་ཏེ་ཡོད་རེད་ཨོ་ཨེ་ཙི་མོ་ཚེ། བྱས་ཙང་དེ་གཙོ་བོ་དེ་ང་རྒྱལ་ཅིག་ཡོད་པའི་དེ་གིས་རེད་འདུག་བ་ད་ང་རྒྱལ་མེད་པའི་ཐོག་ནས་ཨ་ནི་སྦྱངས་པ་ཡིན་ན་ཨ་ནི་བརྟན་པོ་ཞིག་པོ་ཡོང་གི་ཡོད་ལ་བྱིན་རླབས་ཀྱིས་ཡོང་གི་ཡོད་ལ་བླ་མའི་བྱིན་གྱིས་བརླབས་པའི་ཐོག་ནས་སོ་སོས་ཡོན་ཏན་སྦྱར་ན་ཨ་ནི་ཡོན་ཏན་དེ་མ་ཉམས་པ་ཉམས་ཡ་མེད་པ་ཅིག་ཡོང་གི་ཡོད་ས་རེད་བ་འོ་དེ་རེད། ཕྱག་འཚལ་བ་དེ་ང་རྒྱལ་གི་གཉེན་པོ་འོ་དེ་རེད། དེ་ནས་མཆོད་པ་ཕུལ། འོ་ད་མཆོད་པ་ཕུལ་ན། ནོར་ལོངས་སྤྱོད་ཡོང་གི་ཡོད་རེད། སྦྱིན་པས་ལོངས་སྤྱོད་ཟེར་ནང་ལྟར་མཆོད་པ་ཕུལ་ན། དེ་ལ་དེ་ནི་ནམ་མཁའ་མཛོད་ཀྱི་པིཀའི་ལོངས་སྤྱོད་འདྲ་པོ་ཡོང་ཡ་འདྲ་པོ་དང། འོ་ད་དེ་ནི་ད་མཆོད་པ་ཕུལ་ཡ་དེ་དེ་ནི། གཙོ་བོ་དེ་པིཀའི་སྒྲུབ་པའི་མཆོད་པ་དེ་རེད། རྗེ་བཙུན་མི་ལ་རས་པས་གསུངས་པ་རེད་ནོར་ཟང་ཟིང་གི་སྦྱིན་པ་ང་ལ་མེད་ཕ་བླ་མའི་མཆོད་པ་དེ་ནི་སྒྲུབ་པས་འཇལ། བ་དང། ཕ་བླ་མའི་དེ་ནས་བཀའ་དྲིན་དེ། སོ་སོའི་རྩ་བའི་བླ་མའི་བཀའ་དྲིན་དེ། ག་རེ་གིས་གསོ་དགོས་རེད་ཟེར་ན། ཨ་ནི་སྒྲུབ་པ་བྱས་ནས་གསོ་ཡ་དེ་རེད་མ་གཏོགས་གཞན་ཡོད་མ་རེད། ནོར་ལོངས་སྤྱོད་ཀྱིས་བཀའ་དྲིན་གསབ་ཐུབ་ཡ་ཡོད་མ་རེད། ཤོ་ལོ་ཀ་གཅིག་གི་དཔེ་ན་ཤོ་ལོ་ཀ་གཅིག་གི་བཀའ་དྲིན་ཤོ་ལོ་ཀ་གཅིག་གི་དོན་དག་གསུང་ཡ་ལ་བས་ནོར་ལོངས་སྤྱོད་འཛམ་བུའི་གླིང་བའི་གླིང་ཚང་མ་ཕར་ཕུལ་བཞག་ན་ཡང་བཀའ་དྲིན་གསབ་ཐུབ་ཡ་མེད་པ་རེད། དེ་ལ་རེ་བ་བྱ་ཡ་མེད་པ་རེད་དེའི་ཤོག་ནི། ད། རེ་བ་བྱས་ཡོད་པ་དེ་སོ་སོ་ལ། འཛམ་བུ་གླིང་གང་ག་ང་ཚོས་ཕུལ་ཐུབ་མ་རེད་བ་ད། ད་རེ་བ་བྱས་ཡོད་པ་དེ་སོ་སོ་གིས་སྒྲུབ་པ་བྱས་ཡ་དེ་རེད་དེ་སོ་སོ་ལ་རང་དབང་རེད་བ་ད་སོ་སོ་གཅིག་ལ། སོ་སོ་སྒྲུབ་པ་ཡག་པོ་བརྒྱབ་བཞག་ན་ཨ་ནི་ཕ་བླ་མའི་བཀའ་དྲིན་དེ་དེས་གསབ་ཐུབ་ཀྱི་ཡོད་རེད། སྒྲུབ་པ་རྒྱབ་ས་རི་སྒང་ལ། རེད་བ་ད་ཨ་ནི་ཅིག་ཁུག་ཀྱོག་ཅིག་ལ་ཕར་འཛུལ་ནས་དེ་འདྲའི་བྱེད་དགོས་འཛུལ་ན་ཡང་འགྲིག་གི་རེད། བ་ད། འཛུལ་མ་ཐུབ་ན་ཡང་གང་བྱེད་པའི་གལ། ད་ལག་ལེན་བཏང་ནས་ཉམས་སུ་བླངས་ཡ་དེ་འདྲ། འོ་ད་ཉམས་སུ་བླངས་ནས་ཆོས་ག་རེ་ཡིན་ན། ད། བཀའ་གདམས་པའི་དགེ་བའི་བཤེས་གཉེན་སྤྱན་སྔ་བ་ནང་ལྟར་ཟེར་ཁ་སང་དཔེ་ཞེ་དྲག་གསུངས་འདུག་འོ་དེ་ནང་ལྟར་ད་ཆོག་གི་མ་རེད་གསུངས་ཡ་དེ་འོ་ད་མི་ཆོག་གི་ནང་ལ་བཞག་ནས་ཨ་ནི་སོ་སོའི།